དེ་ཁོ་བོ་དོ་སྣང་གཅིག་ཅི་རེད། སྤྱི་ཡི་དོན་དེ་ལ་ཡིན་ད་རེད་བ། ཅི་ཡི་དོན་དེ་ལ། དེ་ནི་གང་ལས་འཕྲོས་པ་ཇི་ལྟར་འཕྲོས་པ། ད་ནི་ག་ཚད་འདོད་རེད་བ་འབྲས་བུ་གསུམ་པ་གང་ལས་འཕྲོས་པ་དང་ཇི་ལྟར་འཕྲོས་པ་དང་དེ་དག་གི་མཐའ་དཔྱད་བྱ་བ་ཟེར། དེ་ནི་ཚད་འབྲས་གཉིས་པ་ཕྱི་རོལ་དོན་བཀག་པ་ལས་འཕྲོས་པ་རེད་ཟེར་གྱི་ཡོད་རེད་བ། ཚད་འབྲས་གཉིས་པའི་སྐབས་ནས་མར་འཕྲོས་པ་རེད་ཟེར་ལ། ད་འཕྲོས་སྟངས་ག་འདྲ་ཅིག་རེད་ཟེར་ཡ་ད་འདི་ཚོ་གང་ག་དེ་ནས་ཡོང་འདུག་བ། འདི། དོ་འདྲ་དེ་ཕྱི་རོལ་གྱི་དོན་མི་སྲིད་པ་ཡིན་ན་ཁོ་རང་བསམ་བློ་འཁོར་ཡོང་དུས་དབང་པོའི་མངོན་སུམ་གྱི་ཚད་འབྲས་འཇོག་པ་དེ་ཡི་ཚེ་ན་དབང་པོའི་མངོན་སུམ་དེ་ཉིད་སྔོན་པོར་ཤར་བའི་ཀྱི་གཟུང་རྣམ་ཡིན་པ་ཀུན་གཞི་འདུལ་གོ་གོར་བ་ད་ཚད་འབྲས་ཀྱང་འདི་ད་ཕྱི་རོལ་དོན་མེད་པ་ཡིན་ན་ཟེར་དུས་ད་ད་ལྟ་ཡ་ཚད་འབྲས་གསུམ་པའི་སྐབས་སུ་ང་ཚོ་རྒྱུ་བ་འགྲོ་བ་གྱི་དཀོན་ན་ག་རེ་རེད་ཤག། ཐར་ལམ་གསལ་བྱེད་ནང་ཤིན་ཏུ་བདེ་བོ་ཡོད་མ་རེད་བ། ད་འདི་ཡི་བཀོད་སྟངས་བྱེད་ཡོང་དུས་གང་ན་ག་རེ་བཀོད་འདུག་ཟེར་ན། མདོ་སྡེ་པས་ཕྱི་རོལ་དོན་དུ་གྲུབ་པར་འདོད་པའི་ཀྱི་དངོས་པོ་གཞལ་བྱ་ཟེར་ཡ་ཡིན་མ་གཏོགས། ད་ནི་མདོ་སྡེ་པའི་འདོད་པ་ལྟར་གྱི་ཕྱི་རོལ་དོན་དུ་གྲུབ་པའི་དངོས་པོ་གཞལ་བྱ་ཟེར་ན་ཚིག་སྐྱོན་སླེབས་པ་རེད། མདོ་སྡེ་པས་ཕྱི་རོལ་དོན་དུ་གྲུབ་པར་འདོད་པའི་ཀྱི་དངོས་པོ་གཞལ་བྱ། དེའི་རྣམ་པ་ཤར་ནས་དེ་ལ་གསར་དུ་མི་སླུ་བའི་རིག་པ་དེ་ཚད་མ་བྱེད། ཨ་ནི། དེ་རྟོགས་པ་དེ་འབྲས་བུར་བཤད་པའི་གི་ཚད་འབྲས་ཀྱི་རྣམ་བཞག་ཅིག་ཡོད་རེད་དེ་ཡི་ཚད་འབྲས་ཀྱི་རྣམ་བཞག་དེ། ཨ་ནི་མདོ་སྡེ་པའི་གིས་འདོད་པའི་ལབ་དགོས་ཡོད་དེ་ག་རེ་ཟེར་ན་མདོ་སྡེ་པའི་དེ་ལས་རྩོད་པ་གྱི་ལས་དེ་ཡོད་རེད་ག་རེ་ཅིག་རྩོད་ཀྱི་རེད་ཟེར་ན་ཕྱི་རོལ་གྱི་དོན་མེད་པ་ཡིན་ན་དེ་ནི། དབང་པོའི་མངོན་སུམ་གྱི་དབང་དུ་བྱས་པའི་ཚད་འབྲས་ཀྱི་རྣམ་གཞག་དེ་བཞག་ཐུབ་ཀྱི་མི་འདུག་དབང་པོའི་མངོན་སུམ་གྱིས་ཨ་ནི་སྔོན་པོ་ལ་སོགས་པའི་དོན་ཡོངས་སུ་གཅོད་པའམ་ཡོངས་སུ་རྟོགས་པ་བཅས་ཆ་ཚང་དུ་བསྡུ་དགོས་རེད་དེ་ཕྱི་རོལ་གྱི་དོན་མེད་པ་ཡིན་ན་དབང་མངོན་གྱིས་སྔོན་པོ་རྟོགས་ཐུབ་ཀྱི་མི་འདུག་སྔོན་འཛིན་མངོན་སུམ་གྱིས་སྔོན་པོ་རྟོགས་ཡ་ཟེར་ན་བཞག་ཐུབ་ཀྱི་མི་འདུག་དེ་བཞག་ཐུབ་ཀྱི་མེད་ན་ད་ཚད་འབྲས་གཞན་པ་ཅིག་བཞག་དགོས་ཀྱི་འདུག་རང་རིག་འབྲས་བུ་ཇི།

ད་ཡང་ན་ཞག་གཅིག་ལས་སོང་ན་སྐྱ་ཡང་ན་ཁོ་སེམས་ཙམ་ལ་གྱར་དགོས་ཀྱི་ཡོད་པ་དེ་ཊིཀ་ཆེན་ནང་གསལ་པོ་འདུག་ལ་དེ་གཅིག་ད་སྤྱི་ཡོངས་ནས་འགྲོ་སྟངས་ཅི་ལྟ་ང་ཚོ་དེ་ཞིབ་ཕྲ་ཞུ་ཡོང་མ་ད་ད་རེད་ད་གཙོ་བོ་གཙོ་བོ་དེ་ལ་ང་ཚོ་ཕལ་ཆེར་ང་ཁ་སང་ལ་ཡར་དེ་དྲན་པ་བྱས་ཡོད་ས་རེད་དེ་ཐར་ལམ་གསལ་བྱེད་ནང་བཞིན་བྱས་ན་ང་ཚོ་དེ་སྐྱོན་སླེབས་དགོས་པ་རེད་ག་རེ་ཟེར་ན་དབང་པོའི་མངོན་སུམ་གྱི་ཚད་འབྲས་གཞིར་བྱས་ཡིན་པ་ཡིན་ཙང་ཨ་ནི་ཕ་གི་ཚད་མ་བཤད་ཡོང་དུས་གང་ལ་རང་གི་ཐུན་མོང་མ་ཡིན་པའི་བདག་རྐྱེན་དུ་གྱུར་པའི་དབང་པོ་གཟུགས་ཅན་པ་ལ་བརྟེན་ནས་ཨ་ནི་སྔོན་པོའི་རྣམ་པར་ཤར་ནས་སྔོན་པོ་ལ་གསར་དུ་མི་སླུ་བའི་རིག་པ་ཚད་མ་དེ་ཡིན་གྱི་ཁུ་ཁུ་ཁྱམས་བདག་ཐ་མི་ལས་འདུས་མ་གཏོགས་འདི་དབང་ལུང་གི་ནང་དུ་ཤེས་ཀྱི་མེད་པ་ཡིན། མི་དགོས་ན་ཁྱབ་པ་ཡོང་མ་རུང་བ་རེད་བ། ཨ་ནི་རང་ཡུལ་དུ་གྱུར་པའི་སྔོན་པོའི་རྣམ་པར་ཤར་ནས་སྔོན་པོ་ལ་གསར་དུ་མི་སླུ་བའི་རིག་པ་དེ་ཚད་མ་བྱས་པ་ཡིན་ན་ཚད་མའམ་རྟགས་དེ་མཚན་ཉིད་ལབ་དགོས་རེད། ཡིན་པ་ཡིན་ན་སྔོན་པོ་རྟོགས་པའི་དབང་པོའི་མངོན་སུམ་དེ་འབྲས་བུ་བྱེད་ཡོང་དུས་གང་ལ་མཚན་མཚོན་བྱེད་པའི་ཁྱབ་པ་ཡོང་གི་མི་འདུག་བ། དེ་ང་རང་ཚོའི་ཡིག་ཆ་ནང་ལ་འགྲོ་ཡ་དེ་ཕྱིར་རེད་བ། ཀ། ཚད་འབྲས་གཉིས་པོ་འདི། ཚད་འབྲས་གཉིས་པོ་དེ་ཡུལ་གཅིག་པ་ཡིན་དགོས་རེད་ངོ་བོ་གཅིག་པ་ཡིན་གོ་རེ། ཡུལ་གཅིག་པ་ངོ་བོ་གཅིག་པ། མ་ཚད་ཚད་མ་མཚན་ཉིད་ཀྱིས་ནི་འབྲས་བུ་མཚོན་བྱ་བྱས་པའི་ཀྱི་ཚད་འབྲས་དེ་ལས་དེ་ཡོད་རེད། ཡིན་དུས་ད་མདོ་སྡེ་པས་ཕྱི་རོལ་དོན་དུ་མེད་པ་ཡིན་ན་དབང་པོའི་མངོན་སུམ་གྱི་ཚད་འབྲས་བཞག་ཐུབ་ཀྱི་མི་འདུག་ཟེར་དུས་བཞག་ཐུབ་ཀྱི་རེད། མདོ་སྡེ་པ་ཁྱོད་རང་གིས་ཕྱི་རོལ་དོན་དུ་གྲུབ་པར་འདོད་པའི་ཀྱི་དངོས་པོ་དེ་གཞལ་བྱ་རེད་ལབ་དུས་དངོས་པོ་རང་རེད་དོ་དོ། རེད་པ། གཞལ་བྱ་བྱ་ཡ་དེ་དངོས་པོ་རང་རེད་འོ་དེ་འདྲའི་ཡི་གེ་ནི་དེའི་ཚད་འབྲས་རྣམ་བཞག་ད་འདིའི་ཇི་ལྟར་འཕྲོས་ཚུལ་སྐོར་ལ་ང་ཚོས་དོ་སྣང་ཅིག་བྱེད་དགོས་ད། འགྲོ་བ་མཐའ་དཔྱད་པའི་སྐབས་སུ་ག་རེ་འདུག་ཟེར་ན་འབྲས་བུ་ལ་དཔྱད་པ་གཞལ་བྱ་ལ་དཔྱད་པ་རང་རིག་ལ་ག་ས་གཞལ་བྱ་ལ་དཔྱད་པ་གཉིས་བྱས་ལབ་ཀྱི་འདུག་འདི་ཡི་ཁ་ཏི་ཁོ་རང་དོགས་པ་ལང་སྟངས་ཀྱི་དོ། རང་རིག་འབྲས་བུ་ཞེས་པ་དེ་སྔོ་འཛིན་མངོན་སུམ་སྐྱེ། སྔོ་འཛིན་མངོན་སུམ་དེ་ཉིད་རིག་པ་ཚད་མའི་འབྲས་བུར་འགྱུར་བ་ཡིན་ནམ་ད་རང་རིག་འབྲས་བུ་ཡང་ན་རང་རིག་འབྲས་བུ་སྟེ་ཟེར་གྱི་ཡོད་རེད་བ། རང་རིག་འབྲས་བུ་བྱས་པ་ཡིན་ན་རང་རིག་འབྲས་བུ་ལབ་ཡས་དེ་སྔོ་འཛིན་མངོན་སུམ་གྱི་ཁོ་རང་ཁོ་རང་རྟོགས་པའི་ཡི་ཆ་ནས་འབྲས་བུ་རྒྱག་པ་རེད་པས་མིན་ན་དེ་ནི་སྔོ་འཛིན་རང་གི་བདག་ཉིད་དུ་གྱུར་པའི་སྔོན་པོ་རིག་པ་ལ་འབྲས་བུ་རྒྱག་པ་རེད་པས་ཟེར་ན་དངོས་གནས་ཡིན་ཡ་གཉིས་པ་དེ་རེད། སྔོ་འཛིན་རང་ཉིད་ཅེས་ཨ་ནི་རང་གི་བདག་ཉིད་དུ་གྱུར་པའི་སྔོན་པོ་རིག་པ་ཨོ་དེ་རེད་ད་ཡང་ན་རང་རིག་འབྲས་བུ་སྟེ་ཞེས་པའི་གི་རང་རིག་དེ་རང་རིག་གཞན་རིག་གཉིས་ཀྱི་རང་རིག་མ་ཡིན་པ་བྱས། རང་གི་བདག་ཉིད་དུ་གྱུར་པའི་གི་གཟུགས་རིག་པའི་ཡི་ཆ་ནས་སྐམ་སྟེ་རང་རིག་ཟེར་ནས་ཚིག་དེ་རྒྱག་ཡ་དེ་རྒྱག་ཡོད་རེད་བ་དབང་པོའི་མངོན་སུམ་གྱི་ཚད་འབྲས་དེ་བཤད་ཀྱི་ཡོད་རེད་ཨོ་དེ་ཅེས། ད་འོན་ཏེ་འབྲས་བུ་དེ་ཉིད་མྱོང་བྱེད་རང་རིག་གཞན་པ་ཅིག་ཡོད་རེད་ཟེར་ལབ་ན་འགྲིག་གི་མ་རེད། ད་ཕལ་ཆེར་བློར་མི་འཁོར་བ་ཅིག་རེད་དེའི་སྐབས་སུ་གཙོ་བོ་དོགས་དོགས་འདི་ཡི་སྐབས་སུ། ད་ནི་ཁ་ཅིག་གིས་རྩོད་པ་རྩོད་འོས་པའི་སྒང་ལ་བརྟག་པ་ག་འདྲ་ཅིག་འདུག་བརྟག་པ་ག་རེ་ག་རེ་བཏང་འདུག་ཟེར་དུས་ཁ་ཅིག་གིས་དོགས་པ་ཟེར་ན་མི་འདུག་བརྟག་པ་གསུམ་བཏང་བྱས་ནས་བརྟག་པ་གསུམ་པོ་རེ་རེ་ཁས་བླངས་པ་ཡིན་ན་ཡང་ཆ་ཚང་ལ་སྐྱོན་ཡོད་རེད་ད་ལབ་དུས་གཉིས་པ་ཁས་བླངས་པ་ལ་ང་ལ་སྐྱོན་མེད་ལ་ད་གཉིས་པ་ཁས་བླངས་པ་ལ་སྐྱོན་མེད་པ་དེ་ག་རེ་རེད་ཟེར་ན་གཟུགས་འཛིན་ཚད་མ་རེད་བ་ད་གཉིས་པ་ནང་བཞིན་ཡིན་ཅེ་ན་གཟུགས་འཛིན་ཚད་མ་དེ།

གཟུགས་ཤེས་པའི་བདག་ཉིད་ཡིན་པ་མ་གཏོགས་ཤེས་པའི་བདག་ཉིད་དུ་གྱུར་པའི་གཟུགས་རྟོགས་བཟོའི་རྩིག་པ་རེ་ཡིན་པ་ཡིན་ཙང་སྔོན་པོ་སྔོ་འཛིན་མངོན་སུམ་གྱི་བདག་ཉིད་ཡིན་པ་དེ་ལྷན་ཅིག་དམིགས་ངེས་ལ་སོགས་པ་དངོས་པོའི་རང་བཞིན་སེམས་པའི་གི་རྟགས་ལ་བརྟེན་ནས་རྟོགས་ཐུབ་པ་རེད་དེ་ཡིན་པ་ཡིན་ཙང་ཨ་ནི་རོལ་བ་ཚུར་མཐོང་ཐ་མལ་བ་དེ་དག་གིས་ཡང་གཉིས་སྟོང་མངོན་སུམ་དུ་རྟོགས་པའི་སྐྱོན་དེ་མེད་ལ་ལྷན་ཅིག་དམིགས་ངེས་ཀྱི་རྟགས་བཀོད་པ་ལ་དགོས་པ་མེད་པའི་སྐྱོན་དེ་མེད་སྐྱོན་དེ་མེད་ཟེར་ན་དག་རང་ལྟ་གཙོ་བོ་གཉིས་པ་དེ་ལ་ལན་དེ་འདྲ་རྒྱག་ཏུ་འགྲོ་དགོས་རེད་ད་དོན་དག་ད་འདི་ནས་ཀྱིས་དོ་སྣང་བྱེད་དགོས་གི་འདུག་གཅིག་ཅིག་བྱས་དེ་ནས།

ད་དེ་ནས་ཕར་ཕྱོགས་དེ་ནས་འགྲོ་འོང་དུས་གང་ལ་ཕྱི་རོལ་དོན་མེད་ཀྱང་རྣམ་གཞག་དེ་གྲུབ་པ་ལ་སོང་ཚེ་སྐྱེ་འགྲོ་ཡང་ཝ་ར་ཎ་སིའི་དཔར་མ་དེ་ཤོག་གྲངས་ད་ཁྱེད་ཚོ་སང་ཉིན་གཟབ་ཅིག་བལྟ་ན་ཉིས་བརྒྱ་དྲུག་ཅུ་རེ་ལྔ་ལ། ཁྱེད་ཚོ་དེ་ག་རེ་དུང་ཏག་ཏག་འདྲ་ཡོད་རེད། དེ་སེར་སྨད་དཔར་མ་དེ། ཨ། འདྲ་གི་ཡོད་རེད། མེད་ན་ད་ལྟ་དེ་ཡང་ཡན་ལག་གི་དོན་རེད་ད་དེ་དངོས་གནས་ཡན་ལག་དོན་དེ་ནས་རེད། ཨ། ག་རེ་པར། ཉིས་བརྒྱ་དྲུག་ཅུ་རེ་ལྔ་ལ། ད་ལྟ་དེའི་ནང་ལོགས་དག་རང་རེད་ད་ཡར་ཕྱོགས་དེ་ནས་ད་ནི་གཞལ་བྱ་ལ་དཔྱད་པ་དེ་ལ་ཡན་ལག་གི་དོན་ལབ་ཀྱི་འདུག་འོག་གི་ཡན་ལག་དོན་ཁ་ཐུག་ལས་ཡིན་དུས་གང་ལ་ཡང་ཕྱི་རོལ་གྱི་དོན་མེད་ཀྱང་རྣམ་གཞག་དེ་དག་གྲུབ་པ་ལ་ས་བཅད་འདུག་འོ་ད་དེ་གཉིས་ཀ་ནི་བར་ད་དེ་ཡན་ལག་དོན་རེད་འོ་དེ་གཉིས་པ་ཡན་ལག་དོན་ལ་གསུམ་ཟེར་ཨ་ནི་འབྲས་བུ་གྲུབ་པ་དང་དེ་ལ་རྩོད་པ་སྤོང་བ་དང་གཞལ་བྱ་ལ་དཔྱད་པའོ། ད་ཕྱི་རོལ་དོན་ནི་ཡོད་ན་ཡང་ཇི་ལྟར་ཉམས་སུ་མྱོང་ཉིད་དེ་ཤེས་པའི་བདག་ཉིད། རང་གི་ངོ་བོས། ཤེས་པའི་བདག་ཉིད་རང་ངོ་བོས། ལབ་འདུག། མ་ཡིན་དུ་མའི་བདག་སྐྱོན། ད་འདི་ནས་མ། རྣམ་འགྲེལ་ཁོ་རང་བྱེད་པ་ཡིན་ན་འབྲས་རྟོག་གསུམ་པ་འགོ་ཚུགས་གོ། ད་ཁྱོད་རང་ཚོ་ཁ་སང་ང་ཚོ་རྩ་བ་རེ་རེ་རེ་རེ་བླངས་པ་ཡིན་ན། འབྲས་རྟོག་རེ་རེ་ཡི་སྐབས་ཟེར་བ། གལ་ཆེ་ཡ་དེ་ཡག་གི་གང་གཉིས་པ་བྱེད་པ་ཡིན་ན་དོན་རིག་གང་ཡིན་སོ་སོ་རེ་རྣམ་ཤེས་གང་ཡིན་ཅི་ཡིན་དེ་བརྩི་ནས་གང་གི་དེ་འདྲ་ཡིན་ཡང་ཆུ་ཁྱེར་རོ་ཟེར་རྒྱུ་དུ་བ་དེའི་ཆོ་ལོ་ག་དེའི་རྒྱུད། ཨེ་འདི་ནས་བྱས་ན་འདིའི་ཤོ་ལོ་ཀ་དེ་དག་མ་ཡིན་ཐོན་མིས་བདག་སྐྱོང་བྱས་སུ་འགྲོ་ཨ། འདི་ཡང་ལས་འགོ་བར་ད་འདིའི་ཚིག། བེད་སྤྱོད་ཆེན་པོ་བྱེད་ཡོད་རེད་རེད་བ། དེ་འདི་ཅིའི་ཕྱིར། མ་གཏོགས་ད་འདི་ལས་ཞིབ་ཤོས་ཡོང་ཡ་ཡོད་མ་རེད་དཱ། དེ་འདྲའི་ཅིག་སྤྲོ་སོང་དཱ། ད་དེ་ནས་མ་བྱས་འགྲོ་ཡིན་དཱ་འདི་ན་འཕེན་མ་ཚར་བ་ད་ད་ཏི། ཞེས་འགྲོ་གི་མེད་པ་བྱས། ད་ང་ཚོ་གང་གཱ་ཤོག་གྲངས་གཅིག་པ་མིན་པ་ཡིན་ཚུལ་དེ་འགྲིག་གི་མི་འདུག་ག་ད་དངོས་གནས་ཁོ་རང་འདིའི་ཚད་འབྲས་ངོས་འཛིན་བྱས་ཏེ་ཉིས་བརྒྱ་བདུན་ཅུའི་ནང་ལོགས་ལ་ཅིག་ངོས་འཛིན་བྱེད་ཀྱི་འདུག་ག་ཨ་ནི་ཚད་འབྲས་དངོས་ནི་སྔོན་པོ་གཞལ་བྱ་རང་ཡུལ་གྱི་རྣམ་པ་ཤར་བའི་སྒོ་ནས་སྔོན་པོ་ལ་གསར་དུ་མི་སླུ་བའི་གི་ཤེས་པ་ཚད་མ་རང་གི་བདག་ཉིད་དུ་གྱུར་པའི་སྔོན་པོ་དངོས་སུ་རྟོགས་པའི་ཚད་མ་འབྲས་བུར་ཤེས་པའོ་ཟེར་གྱི་འདུག་ག་འོ་དེ་ད་སྤམ་ཤེས་རང་རེད་མ་གཏོགས་འདི་ང་ཚོ་སྔོན་པོ་བཞག་དགོས་རེད།

སྐད་གྲགས་དངོས་གནས་ཡོད་རེད་ད། བྱས་ཙང་ད་འདས་འདི་ནོར་འདུག་བ་འདི་གང་ནས་མང་པོ་ནོར་འདུག་བ་དེ་བས་བྲིས་པ་ད་ག་རང་ནོར་ད། དེ་དེ་དེ་ནས་གཉིས་པ་ལ་གསུམ་སྟེ་དེ་ཨེ་ཁྱོད་ད་ག་ར་ཁྱི་པ་རང་རེད་འདུག་ཨང་དེ་ནོར་འདུག་བ་ཨང་དེ་ད་ག་ར་ད་དེ་ལ་ག་རེ་བྲིས་འདུག་ཟེར་ན་འདིའི་ནང་ལོགས་ལ་དེ་གཉིས་ག་ལས་ཀྱི་སྐོར་འདི་དེ་ལ་བབ་པ་ཟེར་གྱིན་འདུག་འོ་དེ་ནོར་བ་རེད་ད། ཁྱོད་ཚོ་ཕར་ཚུར་བསྡུར་ན་ཡག་པོ་ཡོད་ས་རེད་སེར་མེད་དེ་ད་ལྟ་བཟོས་ཡོད།

ཚུལ་གཉིས་མཐོང་བའི་གི་རིགས་པའི་སྒྲུབ་སྟངས་གཅིག་བྱེད། དུས་ཕྱིས་དྲན་པ་ལས་ཀྱང་སྟེ་ཡོད་ཟེར་ལབ་དུས་དྲན་པ་ལས་བརྟེན་ནས་རང་རིག་སྒྲུབ་སྟངས་ཅིག་ཡོང་གི་འདུག་བ་འོ། དེ་ད་དེ་ནས་གཅིག་དང་དེ་ནས་གཅིག་དང་ད་ད་ལྟ་དེ་ནས་སྤྱོད་སྟངས་རྩ་བ་དང་སྦྱར་ནས་མ་སླེབས་པ་ཡིན་ནའང་ད། ཁོ་བོ་གཙོ་བོ་གཙོ་བོ་དེ་ག་རེ་ཟེར་ན་ཚུལ་གཉིས་རང་གི་རྣམ་པའི་ཐོག་ནས་ཡོང་གི་འདུག་བ། ཡིན་ན་ཡང་ད་ང་ཚོ་འདི་ནས་བསམ་མནོ་གྱི་སྐོར་བྱས་ནས་འདི་ཡུལ་ཤེས་དེ་ཡི་ཤེས་པ་ཡི་ཡི་ཤེས་པའི་གི་རེད་བ་བྱེ་བྲག་འོ་དེ་ནས་བྱེད་ཡོང་གི་རེད་རེད། གང་ལྟར་རྡོག་རྡོག་ག་རེ་རེད་ཟེར་ན་སྔོ་འཛིན་མིག་ཤེས་ཁོ་རང་རང་ལ་ཁོ་ཚུལ་གཉིས་ཡོང་གི་ཡོད་པ་དེ། ཚུལ་གཉིས་ཡོང་གི་ཡོད་པ་དེ་ཕྱིས་སུ་དྲན་པ་ལས་དེ་ནི་ཧ་གོ་གི་ཡོད་པ་ག་རེ་རེད་ཟེར་ན་སྔོན་པོ་རིག་པའི་གི་ཚུལ་གཅིག་དང་དེ་ནི་སྔོ་འཛིན་རིག་པའི་གི་ཚུལ་གཅིག་ཡོད་པ་དེ་རྗེས་སུ་དྲན་པ་སྐྱེ་ཡོང་དུས་སྒང་ལ་ཨ་ནི་རེད་བ་སྔོན་པོ་མྱོང་བ་དྲན་པ་དང་སྔོ་འཛིན་དྲན་པ་ཟེར་ཏེ་དེ་འདྲ་བའི་གི་དྲན་ཚུལ་གཉིས་ཡོད་པ་ཡིན་ཙང་ཨ་ནི་ཡུལ་མི་འདྲ་བ་ཐ་དད་པ་གཉིས་ཡོང་གི་རེད་ཡུལ་མི་འདྲ་བ་ཐ་དད་པ་གཉིས་ཡོད་པ་ཡིན་ཙང་དེ་ནི་རང་རིག་ཡོད་པ་དེ་གྲུབ་ཚུགས་གི་རེད་ཟེར་ཡ་དེ་ད་དེ་ཡིན་གཅིག་གྱུར་གོ་གི་འདུག་ཡ་གཅིག་པ་ཡིན་ན་ཉིས་བརྒྱ་བརྒྱད་ཞབས་རྡུལ་ལྟ་ཤོག་དེ་གྲུབ་ས་དེ་ངས་ནི། རེད་བ་གཉིས་པ། ཇི་ལྟར་སྐྱེ་བའི་ཚུལ་ལ་གསུམ་རྣམ་བཅས་འཐད་པ་དང་རྣམ་མེད་མི་འཐད་པ་དང་དོན་བསྡུ་བ་ཟེར་གྱི་འདུག་ག། འདིའི་སྐབས་སུ། ཡུལ་ཤེས་དེ་ཡི་ཤེས་པ་ཡི་བྱེ་བྲག་ལས་ནི་ཚུལ་གཉིས་ཉིད། རེད་བ་ཡུལ་ཤེས་པ་སྔོ་འཛིན་དང་དེའི་ཤེས་པ་སྔོ་འཛིན་དྲན་པའི་ཚེ་དྲན་པ་གཉིས་ཡུལ་སོ་སོར་མཐོང་བའི་བྱེ་བྲག་ལས་སྔར་གྱི་སྔོ་འཛིན་དེ་གཟུང་རྣམ་དང་འཛིན་རྣམ་གྱི་ཚུལ་གཉིས་པ་སྐྱེ་འདོད།

ཚུལ་གཉིས་ཀྱི་རིགས་པའི་འགྲོ་སྟངས་དེ་ད་ལྟ་དེ་ཚུལ་གཉིས་ཡོད་རེད་བརྗོད་ཀྱི་འདུག་བ་ད་གང་ལྟར་སྔོ་འཛིན་ཁོ་རང་སྐྱེས་ཡོང་དུས་སྒང་ལ་རང་ཁྱེད་ཚོས་ཚུལ་གཉིས་ཡོད་རེད་ཟེར་གྱི་ཕར་སྔོན་པོ་མཐོང་བའི་གི་སྔོན་པོ་མྱོང་བའི་གི་ཆ་གཅིག་དང་མྱོང་བ་ཁོ་རང་གསལ་རིག་རྟོགས་པའི་གི་ཆ་གཉིས་ཡོད་རེད་ཡོད་བ་དེ་ག་བ་ལས་བརྟེན་ནས་གྲུབ་རེད་ཟེར་ཏེ་ཨ་ནི་དྲན་པ་དྲན་པ་སྐྱེས་ཡོང་དུས་སྒང་ན་སྔོན་པོ་མྱོང་བ་དྲན་གྱི་འདུག་སྔོ་འཛིན་ཡང་དྲན་གྱི་འདུག་བ་ཟེར་ལབ་དུས་ཆ་གཉིས་ཡོད་བ་དེ་དུས་སྐྱེས་ནས་གྲུབ་བྱུང་གི་འདུག། དེ་སྐད་བརྒྱག་དགོས་ཀྱི་འདུག་དེ་ནས་དུས་ཕྱིས་དྲན་པ་ལས་ཀྱང་ཏེ་ཟེར་ལབ་དུས་བཏང་ན་དེའི་སྐབས་སུ་ཡང་ཚུལ་གཉིས་བསྒྲུབ་པ་ཟེར་ནས་བཤད་ཀྱི་འདུག་ཡང་ང་ཚོ་དགོངས་པ་རགས་ཙམ་དུ་གཅིག་གྱུར་བ་དེ་ནང་བཞིན་བྱས་ན་ཡང་ཁོ་ཚུལ་གཉིས་བསྒྲུབ་པ་ཚུལ་གཉིས་མཐོང་བ་ཟེར། དེ་ནས་དམིགས་བསལ་མ་འདྲ་བ་གཅིག། དམིགས་མྱོང་སོ་སོར་འབྱེད་པའི་རིགས་པ་ཟེར་དེ་ལྟ་སྟེ་དེ་ལྟ་ན་དེའི་རྩ་བ་ནི་སྦྱར་ནས་ཆ་ཚང་འགྲོ་བར་དམིགས་མྱོང་སོ་སོར་འབྱེད་པའི་རིགས་པ་ཟེར་གཅིག་འགྲོ་བས། དེ་ནི་ང་རང་ཚོ་ནམ་རྒྱུན་དྲན་པའི་རྟགས་ལས་གྲུབ་པ་ཟེར་ལ་རོ། མྱོང་བ་ཡོད་དེ་དྲན་པ་ཡོད་པའི་ཕྱིར་ལབ་ཡོད་དེ་ཐ་དད་མི་སྲིད། དེ་ང་ཚོ་གཅིག་རྟགས་ཡལ་རྟགས་དེ་ཐུན་མོང་མ་ཡིན་པ་དེ་རྒྱལ་ཚབ་རིན་པོ་ཆེ་ཡུལ་མྱོང་ཡོད་དེ་ཡུལ་དྲན་ཡོད་པའི་ཕྱིར་ཡོད་རེད་བ། ཡུལ་གྱི་དྲན་པ་ཡོད་ག་ཚོད་མྱོང་བ་ཡོད་དེ་ཡུལ་གྱི་དྲན་པ་ཡོད་པའི་ཕྱིར་ཟེར་དེ་ཤིང་རྟ་ཆེན་པོ་དེ་སོགས་ཀྱི་ལྷ་སྐྱེས་འགོག་པའི་རིགས་པ་ལ་ཕར་རྒྱག་ནས་ཕྱིར་འགྲོ་གི་འདུག་དེ་ཁོ་བོ་ནི། ཡུལ་མྱོང་ཡོད་དེ་ཡུལ་དྲན་ཡོད་པའི་ཕྱིར་ཡུལ་མྱོང་བ་ཡོད་དེ་ཡུལ་དྲན་པ་ཡོད་པའི་ཕྱིར་ཟེར་ལབ་ཡག་དེ། ད་ཡིན་པ་ཡིན་ན་ཁོ་དྲན་པ་སྐྱེས་པ་ལ་མྱོང་བ་སྔོན་དུ་འགྲོ་དགོས་རེད་ལ་མྱོང་བ་སྔོན་དུ་འགྲོ་བར་མ་ཟད་ཡུལ་དེ་དྲན་པ་སྐྱེས་པ་ལ་ཡང་ཡུལ་དེའི་མྱོང་བ་སྔོན་དུ་འགྲོ་དགོས་ཏེ་ཐུན་མོང་མ་ཡིན་པ་དེ་ལྟ། ང་ཚོར་ཕ་གིས་ཤིང་རྟ་ཆེན་པོ་དེ་ཚོ་ཏོག་ཙམ་སྐྲ་གྲོག་རེད་ལབ་ཡག་དེ། ཕ་གིས་རང་རིག་འགོག་པའི་ཕྱོགས་སྔ་གླེང་འོང་དུས་དཀའ་ང་གོམས་པ་རང་འཚམ་ན་ལྷ་རྒྱལ་འགོག་པའི་རིགས་པ་དེ་ཡིན་པ་རེད་བ། མྱོང་བ་ལ་རང་མྱོང་རང་མྱོང་དང་གཞན་མྱོང་གཉིས་སུ་ཁ་ཚོན་ཆོད་གཞན་མྱོང་རིགས་པས་འགོག་ཡོང་དུས་ད་མྱོང་བ་ནི་ཡོད་པ་གྲུབ་དྲན་པ་ཡོད་རེད་ཀྱི་མྱོང་བ་ཡོད་པ་ཡིན་ན་མྱོང་བ་ལ་རང་མྱོང་བ་དང་གཞན་མྱོང་བ་གཉིས་ད་རང་མྱོང་བ་འདི་རང་རེད་དེ་གཞན་མྱོང་ནི་མི་འདུག་ག་ཟེར་ལབ་དུས་སེམས་ཙམ་པའི་ལུགས་ལ་མྱོང་ཚུལ་ག་རེ་རེད་ཟེར་ཡ་དེ་ཏོག་ཙམ་མ་འདྲ་བ་རྒྱག་དགོས་ད་དེ་ག་བ་ནས་ཡོད་རེད་ཟེར་ན་ཨ་ནི་དེ་ཚོ་ཕལ་མོ་ལྗང་ཚིག་གི་དབུ་མའི་སྐབས་སུ་གསུང་གི་འདུག་ག་སེམས་ཙམ་པའི་ལུགས་ལ་མྱོང་ཚུལ་ང་ཚོ་དབུ་མའི་སྐབས་སུ་ག་ལས་འུར་དམིགས་མྱོང་སོ་སོར་འབྱེད་པའི་གི་སྐབས་འགའ་ཞིག་མ་གཏོགས་པ་འདི་འདྲ་བ་མང་པོ་ཞིག་མི་དགོས་སོ་ཟེར་ལབ་དུས་དམིགས་པ་ད་ག་རང་ལ་མྱོང་བ་རྒྱག་དགོས་གི་རེད་ད་དམིགས་པ་ཟེར་ན་ག་རེ་སྣང་བ་ད་ག་རང་རྒྱག་གི་འདུག་ག་དེ་རེད་ད་རྣམ་འགྲེལ་ནང་ལོགས་ལ་མྱོང་ཚུལ་དེ་དེ་རྒྱག་གི་རེད་མི་འདུག་ག།

དུ་བྱས་ནས་གྲུབ་ཀྱི་འདུག་ག་གང་ལྟར་སྔ་ཕྱིའི་རིམ་པ་ཅིག་ཡོད་པ་ཡིན་ན་མྱོང་བ་བཞག་ཐུབ་ཀྱི་མ་རེད། སྔ་ཕྱིའི་རིམ་པ་ཟེར་ན་མྱོང་བ་བཞག་ཐུབ་ཀྱི་མ་རེད་ལབ་དུས་མྱོང་བ་ཟེར་དུས་མྱོང་བྱ་མྱོང་བྱེད་དུས་མཉམ་ཡིན་དགོས་པ་གོ་བ་ཙམ་དུ་མ་ཟད་སེམས་ཙམ་པས་དུས་མཉམ་ཡིན་དགོས་པ་ཙམ་དུ་མ་ཟད་བདག་ཉིད་གསལ་བར་སྣང་དགོས་ཀྱི་ཡོད་པ་དེ་གྲུབ་ཀྱི་འདུག་ག་དེ་བྱེད་དུས་ཕ་གིའི་གིས་ང་ཚོར་ཡང་མྱོང་ཚུལ་མ་འདྲ་བ་དེ་བསམ་བློ་སྐྱེ་དགོས་ཀྱི་འདུག།

སེམས་ཙམ་པ་ཡིན་ན་མྱོང་བྱ་མྱོང་བྱེད་དུས་མཉམ་པ་བདག་ཉིད་གཅིག་པའི་གི་མྱོང་བྱ་མྱོང་བྱེད་ལ་བྱ་དགོས་རེད་ལ་དེ་ཡང་དོན་སྤྱི་དང་མ་འདྲེས་པར་གསལ་བར་སྣང་དགོས། རྩོམ་ཕལ་ཆེར་དེ་འདྲ་ཞིག་བབ་གི་འདུག་རེད་བ་ད་འདི་གོ་མྱོང་ཚུལ་འདྲ་གི་མ་རེད་གསུངས་ཡོད་རེད་ད་ཡང། དེ་ང་ཚོས་ནམ་རྒྱུན་དམིགས་མྱོང་སོ་སོར་འབྱེད་པའི་སྐབས་འགའ་ཤས་མ་གཏོགས་འདི་འདྲ་བ་མང་པོ་མི་དགོས་སོ་ཟེར་ཏེ་ཁས་ལེན་ཐུབ་གི་ཡོད་མ་རེད་དོགས་འདོགས་ཐེབས་ཆེའི་བསམ་བློ་གོ། ཡིན་ནའང་དོགས་པ་གཉིས་པ་ཡོང་རུང་བ། གར་ཁས་ལེན་ཡོད་ཟེར་ལབ་ན། དམིགས་མྱོང་སོ་སོར་མ་བྱས་པའི་སྐབས་འགའ་ཤས་མ་གཏོགས་འདི་འདྲ་བ་མི་དགོས་ཟེར་ཡོད་དེ་དཔེར་ན་ཟླ་བ་གྲགས་པས་སེམས་ཙམ་པ་ལ་ཐལ་བ་རྟགས་བཀོད་རེད་བ། རྟགས་བཀོད་པ་ཡིན་ན་ཕ་རོལ་པོ་ཁས་བླངས་ལ་ཡོད་རེད་ཡོད་མ་རེད་དཔེར་ན་ཟླ་བ་གྲགས་པས་ག་རེ་ཟེར་ན་སེམས་ཙམ་པས་ཨ་ནི་ཕྱི་རོལ་མེད་ཤེས་པ་རང་བཞིན་གྱིས་ཡོད་ཟེར་ལབ་རེད་བ་ལབ་གི་རེད་བ་ལབ་ཡོང་དུས་ཀ་ན་དེ་ཀ་ཨང་དེ་ད་རྨི་ལམ་གྱི་རྨི་ལམ་ལ་བརྟེན་ནས་རེད་བ་རྨི་ལམ་གྱི་གཟུགས་མེད་པ་ཡིན་ནའི་དེ་སྣང་བའི་ཤེས་པ་རང་བཞིན་འདུག་ག་ཟེར་ལབ་ཡོང་དུས་དེ་ནས་མ་འཁྲུལ་ནས་ཨ་ནི་རྨི་ལམ་མྱོང་བ་དང་རྨི་ལམ་གྱི་ཡུལ་མྱོང་བ་དང་དེའི་སྐོར་བྱས་ནས་དེ་ནས་མ་ལན་དུ་རྒྱག་དགོས་དེ་འདྲ་རྒྱག་རོགས་དམིགས་མྱོང་སོ་སོར་འབྱེད་པའི་སྐབས་འགའ་ཞིག་མ་གཏོགས་དེ་འདྲ་བ་མང་པོ་ཞིག་མི་དགོས་སོ་ཟེར་ཡ་དེ་འོ་དེ་འདྲ་བསམ་དགོས་ཅིག་ཅེས

ཁོ་བོས་དེ་རྒྱག་གི་མེད་གསུངས་པ་རེད། འོ་དེའི་སྒང་ནས་གྲོགས་ཁང་གཅིག་གིས་ད་དེ་ཚོ་རེད་རེད་ད་ད་དེའི་ནང་ཁུག་རྒྱག་ཡས་དེ་ང་ཚོ། རྡོག་རྡོག་བྱས་སོང་རྒྱབ་ན་འདི་ནས་མ་ཕེབས་འདི་ནུ་ཏིས་ཡང། ཁོ་རང་ལ་བྲིས་པའི་རྗེ་བོ་དག་གྲོགས་པོ་རོ་དེ་རྡོག་རྡོག་ཙམ་ལ་གོ་ན་རིགས་པ་དྲུག་གི་སྒོ་ནས་རང་རིག་གྲུབ་པ་རེད་ཟེར་ལབ་ན་ཕལ་ཆེར་མང་ཆེ་བ་སྤྱི་ཡོངས་ཡོངས་གོ་བར་ད་ད་རིགས་པ་དྲུག་ད། ག་སྲིད་ཡོད་ལབ་སྲིད་པ་རེད་རེད་བ། མེད་ན་རྣམ་འགྲེལ་གྱི་སྐབས་སུ་རང་རིག་སྒྲུབ་སྟངས་ག་འདྲ་བྱེད་འགྲོ་གི་ཡོད་རེད་ཟེར་ལབ་པས་ང་ཚོ་རིམ་པ་དེ་བློ་ཡི་ནང་ལོགས་ལ་ཤར་བསྡད་པ་ཡིན་ན་དེ་ད་ག་རང་འགྲིག་གི་འདུག་རེད་བ། ད་ད་ལྟ་དེའི་མགོ་རྨོངས་སུ་རྨོངས་སུ་གོ་གོ་བར་དང་ཡུལ་ཤེས་དེ་ཡི་ཤེས་པ་ཡི་ཞེས་པའི་སྐབས་སུ་རང་རིག་སྒྲུབ་སྟངས་ཅིག་ཡོད་རེད་ཟེར་ལབ་པས་འགྲིག་སོང་བ་དང་དེའི་སྐབས་སུ་ག་རེ་རེད་ཟེར་ན། ཡུལ་ཤེས་པ་དེ་ག་རེ་རེད་ཟེར་དུས་སྔོན་འཛིན་རེད། ཡུལ་ཤེས་པ་ཟེར་དུས་ཡུལ་ཤེས་པ་དེ་ཉིད་ཤེས་པའི་བློ་དེ་ག་རེ་ཟེར་ན་སྔོན་འཛིན་ཉམས་མྱོང་གི་རང་རིག་རེད་ཟེར་པས་ན། ད་དེ་ལ་བརྟེན་ནས་རང་རིག་ཡོད་པ་དེ་ག་འདྲའི་རྒྱུར་གྲུབ་རེད་ཟེར་ལབ་ན།

སུམ་ཅུ་བཅུ་དགུ་སོ་ད་དག་ར་དག་དེ་གཉིས་རང་ར། བར་མ་ཚེ་ཉིས་བརྒྱ་གོ་དྲུག་གོ་བཞི་ད་འདིའི་སྐབས་སུ་ང་ཚོ་ག་རེ་གོ་གི་འདུག་ཟེར་ན། རྣམ་རིག་པའི་ལུགས་ཀྱི་རྐྱེན་གསུམ་དེ་ང་ཚོས་ཅིག་གོ་གི་འདུག་ལ། འདི་ཡང་ཏེ། གལ་ཆེན་པོ་འདྲ་བོ་ཅིག་མཐོང་སོང་བས། ད་རྣམ་རིག་ལུགས་ཀྱི་སྤྱི་ཡོངས་རྐྱེན་གསུམ་ངོས་འཛིན་བྱས་ན་ག་རེ་ད་སྔོན་འཛིན་སྔོན་འཛིན་མིག་ཤེས་ཀྱི་དམིགས་རྐྱེན་ཟེར་ན་དངོས་གནས་བྱས་པ་ཡིན་ན་སྔོན་འཛིན་མིག་ཤེས་ཀྱི་སྔ་ལོགས་དེ་མ་ཐག་ཏུ་བྱུང་བའི་བག་ཆགས་དེ་བཞག་དགོས་རེད་དམིགས་རྐྱེན་ཟེར་དུས། རེད་བ། ཨ་ནི་དེ་མ་ཐག་རྐྱེན་ཡང་དེ་རེད་བ། ཨོ་དགོངས་དག་དེ་མ་ཐག་རྐྱེན་སྔ་ལོགས་དེ་མ་ཐག་ཏུ་གྱུར་བའི་ས་རེད་དེ་བ། དེ་རེད། ད་བག་ཆགས་དམིགས་རྐྱེན་ད་བདག་རྐྱེན་སྐད་ཆ་མེད་པ་བྱས། ཐུན་མོང་མ་ཡིན་པའི་བདག་རྐྱེན་ད་གཙོ་བོ་ང་ཚོ་དེ་རེད་ད་དམིགས་རྐྱེན་དེ། ད་དམིགས་རྐྱེན་ལ་འདིའི་ནང་ལོགས་ན་ཡང་དུས་མཉམ་པའི་གི་གཟུགས་ཅིག་ཡོད་རེད་བ། སྔོན་འཛིན་མིག་ཤེས་ཁོ་རང་དང་དུས་མཉམ་པའི་གཟུགས་དེ་ཡང་དེ་དམིགས་རྐྱེན་འགྱུར་ཡ་སྐྱེས་ལས་ཡོད་རེད་དེ་ག་བ་ནས་ཡོད་རེད་ཟེར་ན་ཚད་མ་དེ་བསྡུས་ད་ད་དམིགས་བརྟག་གི་ཚིག་ཅིག་ཡོང་གི་འདུག་བ་དེ་ལ་ག་རེ་རེད་ཟེར། ཨ། གཅིག་ལའང་གཅིག་གཅིག་ཟེར་གྱི་ཡོད་ད། ཨོ། གཅིག་ལའང་ཟེར་ད་འདི་ནས་མ་ཡོང་གི་ཡོད་ང་ཚོ་གཅིག་ལ་ཨ། ཨོ་དེ། ཨ། ཨོ་དེ། གཅིག་ལའང་མི་འཁྲུལ་ཕྱིར་ན་རྐྱེན་ཟེར་གྱི་འདུག་ག། འདིའི་ཚད་མ་དེ་བསྡུས་ཀྱི་འགྲེལ་པ་ཆ་བཞག་བྱས་པ་ཡིན་ན་ཡང་དུས་མཉམ་ལ་རྒྱབ་འགྲོ་བར་གོ་ག་རེ་རེད་ཟེར་ན། ཨ་ནི། ཡུལ་སྔོན་པོ་གཅིག་ལ་ཡང་མི་འཁྲུལ་བའི་ཆ་དེ་ཡོད་པ་ཡིན་ཙང་དེ་ནི་རྐྱེན་དེ་དམིགས་རྐྱེན་འགྲོ་གི་རེད། དབང་པོ་དང་དེ་མ་ཐག་རྐྱེན་དེ་ཚོ་དམིགས་རྐྱེན་འགྲོ་གི་མ་རེད་ཟེར་ནས་དེའི་དགག་ལན་དེ་ཚད་མ་དེ་བསྡུས་ནས་ཡོང་གི་རེད་དེ་ང་ཆུ་ཚོད་ཅིག་ལོག་ཡིན་ད་དེ་དེ་རྐྱེན་གསུམ་ད་སྤྱི་ཡོངས་ནས་ང་ཚོ་ཧོབ་དེ་ག་བྲིས་ཤོག་ལབ་པ་ཡིན་ན་ད་བྲི་གི་འདུག་ག་ད་ང་རང་སེམས་ཙམ་པའི་ལུགས་ཀྱིས་འདིའི་སྐབས་སུ་དེ་ནས་དབང་ཤེས་སྔོན་འཛིན་མིག་ཤེས་ཀྱི་རྐྱེན་གསུམ་བྲིས་ཤོག་ལབ་ན་མདོ་སྡེ་པ་བྱས་ན་ཕྱི་རོལ་གཟུགས་དེ་དམིགས་རྐྱེན་བཞག་གི་རེད་བ་ད་བཞག་གི་མེད་པ་བྱས་ནས་སྔོན་འཛིན་མིག་ཤེས་སྔ་ལོགས་དེ་མ་ཐག་ཏུ་བྱུང་གི་བག་ཆགས་ཅིག་དེ་འདྲ་བའི་བག་ཆགས་དེ་དམིགས་རྐྱེན་འགྲོ་སྟངས་དེ་ག་རེ་བྱས་ནས་ཡོད་ཟེར་ན་སྔོན་འཛིན་མིག་ཤེས་ཡུལ་སྔོན་པོའི་རྣམ་ལྡན་དུ་གཙོ་བོར་དངོས་སུ་སྐྱེད་བྱེད་ཡིན་པ་ཡིན་ཙང། དམིགས་རྐྱེན་ལ་དངོས་རྒྱུ་ཡིན་དགོས་པ་དེ་སྐད་ཆ་གོ་རུ་མེད་རེད་རེད་བ། ད་ག་རང་དེ་སྒྲོག་ཡོད་རེད་ད། དེ་ཡིན་ཙང་དམིགས་རྐྱེན་དེ་རེད་ད། བདག་རྐྱེན་ནི་ཐུན་མོང་མ་ཡིན་པའི་བདག་རྐྱེན་དུ་གྱུར་པའི་དབང་པོ་གཟུགས་ཅན་པ། ད་དེ་ལ་ཡང་གོ་དོགས་པ་ཡོང་དགོས་རེད་ག་རེ་རེད་ཟེར་ན། རང་གི་རྣམ་ཤེས་རྟེན་གྱི་ནུས་དེ་ལ་དབང་པོ་གཟུགས་ཅན་མིག་ཅེས་བྱ་བར་རྟོགས་ཟེར་ལ་ནི་ཚིག་དེ་རང་ལ་བརྟེན་ནས་རྣམ་རིག་པའི་ལུགས་ལ་ཐུན་མོང་མ་ཡིན་པའི་བདག་རྐྱེན་ཡང་ན་མིག་གི་དབང་པོ་དེ་ལ་ཡང་གཟུགས་ཅན་མ་ཡིན་པ་ཅེས་དེ་མི་འདོད་ཅེས་བཞག་གི་འདུག་མི་འདུག་ཟེར། གོང་མ་རང་ས་བཅད་ན་དེའི་རྒྱག་སྟངས་ལྟར་མི་འདུག་ག། ཁོ་ཕྱི་རོལ་གྱི་གཟུགས་སུ་རྟོག་པ་རེད་ཞེན་པ་རེད་ཟེར་གྱི་མ་གཏོགས་དེ་ཚེ་འདས་ཀྱང་ཡིན་དུས་ར། ཡིན་ན་ཡང་ཚད་མ་སྡེ་བདུན་ནང་ལོགས་ལ་ནུས་པའི་ངོ་བོ་གཅིག་བཞག་རེད་ད། བྱེད་དུས་ང་ཚོ་ནུས་པའི་ངོ་བོ་ལ་བཞག་པ་ཡིན་ན་དམིགས་རྐྱེན་དང་དེ་ནས་བྲལ་བ། བདག་རྐྱེན་གཉིས་པོ་འདྲ་བོ་འདྲ་བོ་ཆགས་ཡོད་དུས་ཙམ་ལ་དབང་པོ་གཟུགས་ཅན་པ་དེ་དག་ག་རང་བཞག་དགོས་པ་ཅི། གཟུགས་ཅན་གྱི་ངོ་བོ་འཁྲུལ་པ་དེ་རྣམ་རིག་པ་ཁོ་རང་གི་བཤད་སྟངས་ག་རེ་ཟེར་ན་ནང་སེམས་ཀྱི་བག་ཆགས་སད་པ་ལ་བརྟེན་ནས་དབང་པོའི་ཁོ་གཟུགས་ཅན་པ་དེ་འདྲ་ཅིག་གྲོགས་དེ་ཡོད་མ་གཏོགས་ཕྱི་རོལ་གྱི་རྡུལ་ཕྲན་བསགས་པའི་གི་དེ་འདྲའི་གཟུགས་ཅན་ཅིག་ཡོད་མ་རེད། ཡོད་མ་རེད། ཡིན་པ་ཡིན་ན་ཡང་ཐ་མལ་པ་དེ་ཚོ་ལ་དབང་པོ་གཟུགས་ཅན་པ་ཅིག་ཡོད་རེད་ཟེར་ལབ་དུས་གང་ན་དེ་ནི་ནང་གི་རྣམ་ཤེས་ཀྱི་སྟེང་གི་ནུས་པ་ཆེན་པོའི་གིས་གཟུགས་ཅན་དབང་པོ་གཟུགས་ཅན་པ་དེ་རེད་ཁོ་དངོས་ནས། དེ་བ་རང་གི་རྣམ་ཤེས་སྟེང་གི་ནུས་པ་ནུས་པ་གཟུགས་ཅན་པ་དེ་སད་པའི། ཁ་ཚ་ནུས་པ་དེ་སད་པའི་སྟོབས་ཀྱིས་དབང་པོ་གཟུགས་ཅན་པ་ཅིག་ཡོད་རེད་དེ་འདྲ་བའི་དབང་པོ་གཟུགས་ཅན་པ་དེ་ལ་ཨ་ནི་ཕྱི་རོལ་གྱི་གཟུགས་དེ་རྟོག་པ་རེད་ད་ཞེན་པ་རེད་ད་སྟན་དེ་དེ་རྒྱག་དགོས་རེད་དྲན་གྱི་འདུག

དེ་གཅིག་འགྲོ་གི་འདུག་ག་ཇི་དུས་བརྟག་ན་འདུག་ག་རེ་ཟེར་ན། དུས་མཉམ་པའི་གི་རྒྱུ་འབྲས་དེ་ལ་རྒྱུ་འབྲས་མཚན་ཉིད་པ་མ་ཡིན་པའི་ཁྱད་པར་དེ་ག་ས་ར་མ་ཞིག་བྱེད་ཀྱི་འདུག་ག་ཀུན་གཞིའི་སྐབས་སུ་དུས་མཉམ་པའི་གི་རྒྱུ་འབྲས་ཡོད་གསུངས་ཡང་དང་ཡང་གོ་སེམས་ཙམ་པའི་ལུགས་ལ་བྱས་ན་ཡང་སྡེ་བདུན་ནང་ད་ངའི་ཤོག་གྲངས་དེ་དེ་དུས་མཉམ་པའི་གི་དམིགས་རྐྱེན་ཡང་སྡེ་བདུན་ནང་ཡང་དེ་གཉིས་ལན་རྒྱག་དགོས་ཀྱི་འདུག་རེ་བ་ད་ལྟ་འདི་ཡི་འོག་གི་གཅིག་གི་ཆའང་མི་འཁྲུལ་མི་འཁྲུལ་ཕྱིར་རེད་བ་གཅིག་གི་ཆའང་མི་འཁྲུལ་ཕྱིར་ན་རྐྱེན་ཞེས་ཀྱི་དགོངས་པ་འགྲེལ་ཡོང་དུས་གང་ལ་དུས་མཉམ་པ་དེ་ལ་གཅིག་བརྒྱ་ཡོད་རེད།

སེམས་ཙམ་པ་ལ་ག་རེ་རེད་ཟེར་ན་དེ་ནི་བརྟེན་པ་ས་བོན་གྱི་ཀུན་གཞི་དང། རྣམ་སྨིན་གྱི་ཀུན་གཞི་གཉིས་པོ་དེ་ཕན་ཚུན་རྒྱུ་འབྲས་རེད་ཟེར་ཡང། མ་ཟད་ཀུན་གཞི་དང་འཇུག་ཤེས་དྲུག་ཟེར་ཡང་ཕན་ཚུན་རྒྱུ་འབྲས་རེད་ཟེར། འདི་ཡང་དུས་མཉམ་པའི་གི་རྒྱུ་འབྲས་ཀྱི་དབང་དུ་བྱས། ཆོས་མངོན་པའི་མདོ་ཡི་སྐབས་སུ་ཆོས་ཀུན་རྣམ་པར་ཤེས་ལ་སྦྱོར་ཟེར་ཡ་དེ་པའི་རྒྱུ་འབྲས་མཚན་ཉིད་པ་ཡིན་པ་ནང་བཞིན་དཔྱད་ནས་གསུངས་ཀྱི་ཡོད་པ་ཁ་ཤས་ཀྱིས་ལབ་ན་དེ་ལ་བརྟེན་ནས་སེམས་ཙམ་པའི་ལུགས་ལ་རྒྱུ་འབྲས་མཚན་ཉིད་པ་ལ་ཡང་དུས་མཉམ་ཡོད་རེད་ཟེར། དེ་འདྲའི་ལས་ཀྱང་ཡོང་གི་འདུག་བ་རེད་བ། དེ་ལྟར་དེ་འདྲ་ཡོང་གི་ཡོད་མ་རེད་ད་གལ་སྲིད་དེ་འདྲའི་གཅིག་ཁས་ལེན་མ་ཡོད་ན་ད་བདག་རྐྱེན་ཟེར་ཡག་དེ་བཏགས་པ་ཆགས་ཚར་བ་རེད། བདག་རྐྱེན་ཟེར་ཡག་བཏགས་པ་ཆགས་ཚར་བ་རེད་ཨོ་དེ་བྱས། ཡ། དེ་ནས་གཅིག་གི་ཆའང་མི། རེད་བ། གཅིག་ཆའང་ཟེར་གཅིག་གས་མི་འདུག་གཅིག་ཆའང་མི་འཁྲུལ་ཕྱིར་ན་རྐྱེན་ཞེས་པ་དང་འགལ་ལོ་ཞེ་ན། དེ་ནས་ཤེས་པ་རང་གི་རྫས་ཆ་དངོས་པོ་དེ་ལ་རྗེས་སུ་འགྲོ་ལྡོག་མི་འཁྲུལ་བ་དང་གསོལ་ཟེར་ལབ་ན། ཤེས་པ་རང་གི་རྫས་ཆ་དེ། ཡུལ་དངོས་པོ་དེ་དང་རྗེས་སུ་འགྲོ་ལྡོག་མ་འཁྲུལ་བ་དང་དེ་དམིགས་པ་ཡིན་པའི་རྐྱེན་དུ་བཏགས་པ་ཙམ་རེད་ད་དངོས་གནས་ཀྱི་མ་རེད། སོ་ཡོད་ཟེར་ན་དངོས་རྫུན་མིག་ཤེས་ཁོའི་ཡུལ་དུ་གྱུར་པའི་དངོས་པོ་དེ་ཁོ་གཉིས་དུས་མཉམ་རེད་བ། རྐྱེན་མཚན་ཉིད་པ་མ་ཡིན་ནོ། འོ་ན་དབང་མངོན་ལ་དམིགས་རྐྱེན་མེད་པར་འགྱུར་ལ་དེ་ལྟ་ན་མདོ་དང། རེད་བ། དེ་ནས་རིགས་པ་དུ་མ་དང་འགལ་བའི་ཕྱིར་རོ་ཞེ་ན། ལབ་ཀྱི་འདུག་བ། འདི་ཡི་ཤོག་གྲངས་དེ་ཚད་མ་སྡེ་བདུན་གྱི་ཤོག་གྲངས་དེ་བརྒྱ་དང་ལྔ་བཅུ་ང་བརྒྱད་ལ་འདུག་འདིའི་སྐོར་ལ་དཔེ་དོགས་སློང་ཡོད་རེད་དམིགས་བརྟག་དང་དེ་ཚོ་བྱས་ཨ་ནི་མདོ་དེ་དམིགས་བསལ་ཡོད་མ་རེད་ད། མདོ་དེ་དམིགས་བསལ་ཚུར་གང་དྲངས་ཡོད་མ་རེད་མེད་པ་ཡིན་ན་ཡང་ང་ཚོ་ཁྱོད་རང་ཚོ་བཀྲ་ཤིས་ཁྲི་ཁྱི་ལས་ཕུན་དེ་ཚོ་བཞག་ན་འགྲིག་གི་རེད་ག་རེ་ཡིན་ཟེར་ན་དབང་མངོན་ལ་རྐྱེན་མེད་པ་ཡིན་ན་མདོ་སྡེ་པའི་སྐབས་སུ་དབང་པོའི་མངོན་སུམ་ལ་སོགས་པ་དེ་དག་རྐྱེན་བཞི་ལས་སྐྱེས་པར་གསུངས་ལ་མདོ་ཡང་རྐྱེན་བཞི་ལས་སྐྱེས་ཟེར་ཡོད་འདུག་ག། རྐྱེན་བཞི་ལས་སྐྱེས་གསུངས་མཁན་ཡང་མདོ་དེ་ཚོ་བཞག་ན་འགྲིག་རེད་འདིའི་སྐབས་སུ་སྡེ་བདུན་ལ་དྲངས་ཡོད་མ་རེད་ལ་མཁས་པ་གང་ཡང་དྲངས་ཡོད་མ་རེད། རྐྱེན་མེད་པ་ཡིན། ཡང་མིན་ན་མཛོད་གནས་གཉིས་པའི་སྐབས་སུ་རྐྱེན་བཞི། ཨོ། རྒྱུ་དྲུག་རྐྱེན་བཞི་སྟོན་པའི་མདོ་དེ་ཡོད་ཚུལ་རེད། མཛོད་གནས་གཉིས་པའི་སྐབས་སུ་ཡོད་བྲལ་སོང་ད་གང་དག་མདོ་དེ་རག་ན་འགྲིག་འོ་ད། མ་གཏོགས་འདི་ཁ་ཐུར་ལ་དྲངས་ཡོང་བ་ད། མདོ་དེ། ཁོ། མདོ་དང་འགལ་འགྲོ་སྟངས་ག་རེ་ཟེར་ན། དབང་མངོན་ལ་དམིགས་རྐྱེན་མེད་པ་ཡིན་ན་མདོ་དང་འགལ་འགྲོ་གི་རེད་ལབ་པའི་བ། དབང་མངོན་ལ་དམིགས་རྐྱེན་ཡོད་པ་སེམས་མེད་ཀྱི་མདོ་དེ་བསྟན་ན་འགྲིག་འོ། ཡང་ན་གཟུགས་ཤེས་པ་ནི་རྣམ་པ་གཉིས་ཏེ། མིག་དང་གཟུགས་ལ་བརྟེན་པའོ་ཟེར་ལ་དེ་ལབ་པ་བྱས་ན་དངོས་གནས་ཏག་ཏག་ལེགས་འོ་རེད་ད། ཨ་ནི་གཟུགས་ཤེས་པ་ནི་རྣམ་གཉིས་ཏེ་མིག་དང་ཡིད་ལ་བརྟེན་པའོ་ཞེས་པའི་སྐབས་སུ། དེའི་མདོ་དེ་ཆོས་མངོན་པའི་མདོ་ཅི་རེད་དོ། ཆོས་མངོན་པའི་མདོ་ཡི་སྐབས་སུ་གཟུགས་ཤེས་པ་ནི་རྣམ་པ་གཉིས་ཏེ། མིག་ལ་བརྟེན་ནས་ཤེས་པ་དང་ཡིད་ལ་བརྟེན་ནས་ཤེས་པའོ། དེ་སོང་ཀྱང་རེད་དོ། དེ་ཕྱོགས་གླང་གི་ཚོགས་བསྡོམས་བརྒྱབ་བྱས་ནས་གཟུགས་ཤེས་པ་ནི་རྣམ་གཉིས་ཏེ་མིག་དང་ཡིད་ལ་བརྟེན་པའོ་ཟེར་གྱི་འདུག་བ། བྱེད་དུས་དེའི་སྐབས་སུ་དམིགས་རྐྱེན་བྱེད་སྟངས་དེ་སྔ་སོར་གནས་འཁྱོག་རོ། དམིགས་རྐྱེན་ནི་དམིགས་རྐྱེན་ནི་ཟེར་ནི་མདོ་ལས་བསྟན་ཏེ་ཚིག་ཚིག་ལ་ཡོང་ཐུབ་ཀྱི་མ་རེད་དྲན་གྱི་འདུག། གལ་སྲིད་ཡོད་ན་ཡིད་ཐོག་མ་ཟེར་བ། འུ་དུས་ཙམ་མ་གོ། འདོད་ཙམ་མ་སྐྱེས་དགོས། གལ་སྲིད། འདོད་ག་རེ་རེད་ཟེར་སོང་ན་རེ་བ། ད་རིག་པ་དུ་མ་དང་དགའ་བའི་རྗེས་སུ་ལབ་དུས་འདིའི་ནང་ལོགས་ལ། རིགས་པ་བཏང་ཡོད་ད། རིགས་པ་ག་རེ་སླེབས་ཡོད་རེད་ཟེར་ན་དཔེར་ན་དེ་འདྲ་འདྲ་བོ་གཅིག་ཡིན་པ་ཡིན་ན་ཨ་ནི་བརྒྱུད་རྒྱུ་དེ་ཚོ་ཡང་དམིགས་རྐྱེན་དུ་ཐལ་བའི་གི་སྐྱོན་ཡོད་རེད། བརྒྱུད་རྒྱུ་དམིགས་རྐྱེན་མི་རིགས་པའི་གི་སྐྱོན་ཟེར་བརྒྱུད་རྒྱུ་དངོས་རྒྱུར་ཐལ་བ་ལ་སོགས་པ་ཁ་ཤས་ཅིག་བཏང་སོང།

མདོ་སྡེ་པའི་ལུགས་ཀྱི་དེ་ནས་དབང་པོའི་ཤེས་པའི་དམིགས་རྐྱེན་དེ་ཚོ་ཟོར་དུ་ཤེས་ཀྱི་མེད་ཟེར་ན་ཡི་གེ། གང་ནས་དབང་པོའི་མངོན་སུམ་ཤེས་ཡོང་དུས་དེ་དུས་ཕྱིས་སོང་སོང་དེ་ང་ཚོ་བསམ་བློ་སྐོར་ནས་ཕར་མདོ་སྡེ་པའི་ལུགས་ཀྱི་དབང་མངོན་གྱི་དམིགས་རྐྱེན་དང་དེ་ཚོ་བསམ་བློ་སྐྱེ་སྐོར་རྒྱབ་ན་འགྲིག་གི་རེད་རེད་ད་གཞན་པ་ཁེལ་ཡོང་མ་རེད་ཁོ་དམིགས་རྐྱེན་ཡུལ་ཁོ་རང་དམིགས་རྐྱེན་བཞག་བཞག་ཡ་ཇི་ར་བ་ཡུལ་དངོས་པོ་དེ་མངོན་སུམ་ཤེས་པའི་དམིགས་རྐྱེན་རེད་ལ་ཡ་དེ་མ་གཏོགས་གཞན་པ་མི་འདུག་ཨ་ནི། དེ་ལ་དེའི་ད་ལྟའི་རྒྱབ་ལོག་དེ་ཚོ། ཆམ་རིལ་དང་འདྲ་བོ་འདྲ་བོ་ལྟ་གི་ཡོད་རེད་ད་འདྲ་དེ། དྲི་བ་མེད་ཀྱི་ཞུ་བ་མེད་ཟེར་གྱི་འདུག་ཨ་ཕི་ཕྱིར་དྲི་བ་དེར་སླེབས་མྱོང་གོ་ར་ཡོད་ས་མ་རེད། དེ་ནས་རྩོད་ལན་ཁ་ཤས་ཅིག་འདུག་ཨ་ད་དེ་ལ་ང་མ་འགྲོ་གི་རེད་ད་ཡང། ད་དེ་ནས་རྣམ་འགྲེལ་མཛད་པའི་གི་ཚུལ་གཉིས་སྒྲུབ་པའི་རིགས་པ་ཟེར་གྱི་དམིགས་བསལ་སླེབས་གི་མི་འདུག་རེད་ད་ཀློག་ཐུབ་ན་ལས་ཡག་པོ་རེད་བ། དེ་ནས་ཤོག་གྲངས་སུམ་བརྒྱ་སྟག་ལྷག་ལ་ཅིག་འདུག་རེད་བ། དེ་ནས་དམིགས་བསལ་སླེབས་དེ་ཟེར་གི་མཐོང་མ་སོང། ད་དེ་ནས་མ། ཧ་ཅང་ཧ་ཅང་རིང་པོ་ཞིག་འགྲོ་གི་ཡིན་ད་དེ་ནས། ཨ། ཧ་ཅང་ཧ་ཅང་རིང་པོ་ཅིག། ད་ཚུལ་གཉིས་སྒྲུབ་པའི་རིགས་པ་ཨ་སི་ཏྭ། གསུམ་པ། ཚུལ་གཉིས་སྒྲུབ་པའི་རིགས་པ་གཞན་བསྟན་པ་ལ་གཉིས་རིགས་པ་དངོས་དང་དེ་ལ་རྩོད་པ་སྤོང་བ་ཟེར་ཡོད་དོ། འདི་གཅིག་ལྟ་དང་འདི་ཡིས་ང་ཚོ་གོམས་པ་ར་ཚག་གིས་དེ་འདྲ་བོ་བྱེད་ཅིག་ཅིག་ལེགས་པར་རེད་ཨ། ང་དེ་བྱས་ན་ཤོག་གྲངས་སུམ་བརྒྱ་བཅུ་གཉིས་ལ་འདུག་ཤེས་པ་སྒྲ་དང་མར་མེ་རྣམས་མངོན་སུམ་དང་ནི་ཅིག་ཤོས་ཀྱི་སྐྱེད་བྱེད་ཉིད་ཀྱིས་སྔ་མ་ཡི་སྐད་ཅིག་རྣམས་ནི་ཞིག་པའི་ཕྱིར་གང་ཕྱིར་ཤེས་ལ་མི་གསལ་འགྱུར་ཟེར་རོ། ཤེས་པ་དང་སྒྲ་དང་མར་མེ་རྣམས་རྒྱུ་མཚན་གང་གིས་རང་འཛིན་མངོན་སུམ་དང་ཅིག་ཤོས་ཀྱི་དྲན་པའི་ཤེས་པ་ལ་གསལ་བར་སྣང་བ་ཅན་དུ་འགྱུར་བ་མེད་པར་ཐལ་ཡུལ་ཅན་གྱི་དུས་ན་ཡུལ་དེ་དག་དང་དེའི་རྣམ་པ་གཉིས་ཀ་མེད་པའི་ཕྱིར། ཡུལ་དེ་དག་མེད་པར་ཐལ་དེའི་དུས་ན་ཞིག་པའི་ཕྱིར་དེར་ཐལ་དེའི་སྐྱེད་བྱེད་ཡིན་པ་ཉིད་ཀྱིས་དེ་དག་སྔ་མ་ལས་བྱུང་བ་ཡི་སྐད་ཅིག་མ་ཡིན་པའི་ཕྱིར། ལབ་དུས་ད།

རེད་བ། ཡུལ་ཅན་དེ་ཡི་ཤེས་པ་ཡིན་ཟེར་དེའི་སྐབས་སུ་ཀྱེ་གྲུབ་སོང་ད་དེ་འོ་དེ་བྱེད་དུས་དེའི་སྐབས་སུ་ག་ནས་གྲུབ་སོང་ཟེར་ན་ཤེས་པ་ཁོ་རང་རང་ལ་གཟུང་བའི་རྣམ་པ་ཕྱི་རོལ་ཡུལ་བཟུང་བའི་རྣམ་པ་ཅིག་དང་ནང་གི་ཤེས་པ་འཛིན་པའི་རྣམ་པ་གཉིས་ཡོད་རེད་དེ་ཡོད་པ་དེ་ག་རེད་ཟེར་ན་དྲན་པ་ལ་བརྟེན་ནས་རྟོགས་གི་འདུག་ཟེར་དོག་དོག་དེ་རེད་སོང་བ་དེ་ནས་དེ་ནས་རྒྱུ་བ་ཀུན་ཏུ་བ། རང་རིག་ཐབས་ཆེན་གྲུབ་པ་རེད། ཞར་ལ་གྲུབ་པ་ཡིན་ཏེ་ཤེས་པ་རང་གི་ངོ་བོ་གྲུབ་པའི་ཕྱིར་གཟུང་བའི་རྣམ་པར་སྣང་བར་གྲུབ་པ་དེའི་ཚེ། ནི་དེའི་འཛིན་རྣམ་གྱི་མྱོང་བ་གྲུབ་པའི་ཕྱིར་དེ་ཡང་ཤེས་པ་གཅིག་ལ་གཟུང་རྣམ་དང་འཛིན་རྣམ་གཉིས་ཀྱི་ཚུལ་ཡོད་པར་གྲུབ་པ་ན་དེ་གཉིས་མྱོང་བྱ་མྱོང་བྱེད་དུ་འགྱུར་ལ། མྱོང་བྱེད་དེ་ཉིད་རང་རིག་མངོན་སུམ་མོ། ཟེར་ཏེ་ད་དོན་དག་དེ་འདྲ་ཅིག་རེད་འདུག། སྐབས་དེ་ནས་མྱོང་བྱེད་དོན་གཞན་གྱི་མྱོང་བ་བཀག། ནི་དྲན་པའི་རྟགས་ཀྱིས་གྲུབ་པ་དངོས་གནས་བརྗོད་ཡས་ཏེ་མྱོང་བྱེད་དེ་དོན་གཞན་གྱི་མྱོང་བ་བཀག་པ་དེ་ལ་དམིགས་བསལ་གླས་ཡོད་ཡང་མེད་པ་ཅིག་དང། གྲུབ་པ། ད་དང་གི་དེ་ཡིན་ད། སྤྱིར་བཏང་ནས་མྱོང་བྱེད་དོན་གཞན་བཀག་ཐུབ་ཀྱི་ཡོད་མ་ད་ཁོ་རང་ལུགས་ལ་སླེབས་ཡོང་དུས་སེམས་ཙམ་པས་ཡུལ་མྱོང་གདོན་མི་ཟ་བ་ཞིག། དམིགས་མྱོང་སོ་སོར་འབྱེད་པའི་གི་སྐབས་འགའ་ཞིག་མ་གཏོགས་ཟེར་ཡ་དེ་ཁས་ལེན་གི་མེད་པ་ཞིག་རེད་བ། དེའི་ཤོག་གྲངས་དེ་འགྲོ་ཚར་ན་ད་ནི་དྲན་པའི་རྟགས་ལ་འགྲོ་གི་ཡིན་ད་དྲན་པའི་རྟགས་ལ་ཕྱིན། སྤྱིར་བཏང་འདི་པར་རབ་ལ་དེ་ཏེས་གི་གསར་བ་ད་དེ་ཚོའི་སྐོར་ལ་ཏེས་ཡོང་གི་འདུག་ཡ། ད། སུམ་བརྒྱ་བཞི་བཅུ་ཞེ་གཅིག། ད་ད་ག་རང་རིག་དང་གི་དེ། ད་དེ།

དྲན་པའི་གི་འཛིན་སྟངས་ལ་ཡོད་ལ་དྲན་པ་ཁོ་རང་ལ་ཡུལ་མཐོང་ཡུལ་དྲན་ཟེར་དུས་དྲན་པ་ཁོ་རང་འཛིན་སྟངས་ལ་ཡོད་པ་དང་ཡུལ་ཅན་འདི་ངས་མཐོང་སྙམ་པའི་གི་ཨ་ནི་ཡུལ་ཅན་དེ་དྲན་པ་གཞན་པ་དེའི་འཛིན་སྟངས་ལ་ཡོད་པ། དྲན་པའི་ཡུལ་དུ་ཡུལ་དང་ཡུལ་ཅན་གཉིས་བྱུང་བ་ན། རེད་བ་དྲན་པ་གཉིས་ཀྱི་ཡུལ་དུ་མི་འདྲ་བ་གཉིས་བྱུང་བ་ཡུལ་དང་ཡུལ་ཅན་བྱུང་བ་ན་མྱོང་ཡུལ་གྱི་དུས་སུ་ཡུལ་དང་ཡུལ་ཅན་གཉིས་ཡོད་པར་གྲུབ་བོ། མྱོང་བའི་དུས་སུ་ཡུལ་དང་ཡུལ་ཅན་གཉིས་ཡོད་པར་ཡོད་པར་གྲུབ་པ་ཡིན་ན། མྱོང་བའི་དུས་སུ་ཡུལ་ཅན་མྱོང་བྱེད་དེ་ད་རང་རིག་མ་གཏོགས་འགྲོ་ས་ཡོད་མ་རེད་དེ་འོས་མེད་ཀྱི་རིགས་པ་དེ་རེད་རེད་བ། ད་དེ་ནི་དངོས་གནས་གྲུབ་ཡ་རེད་དེ་ཡིན་པ་ཡིན་ན། མྱོང་བ་ཡོད་དེ་དྲན་པ་ཡོད་པའི་ཕྱིར་ཞེས་པའི་གི་རྟགས་ཀྱི་ནུས་པ་སོ་རེད་བ། ནུས་པ་སོ་སོར་ཕྱེ་བ་ཡིན་ན་ག་འདྲས་གྲུབ་རེད་ཟེར་ན། ཡུལ་མྱོང་བ་ཡོད་དེ་ཡུལ་དྲན་པ་ཡོད་པའི་ཕྱིར་ཅེས་འགོད་ཀྱི་རེད། ད་ག་ནང་བཞིན་ཡུལ་ཅན་མྱོང་བ་ཡོད་དེ་ཡུལ་ཅན་དྲན་པ་ཡོད་པའི་ཕྱིར་ཅེས་འགོད་ཀྱི་རེད། ད་དེའི་རྗེས་སུ་རྙོག་དྲ་ཡོད་རེད་བ། གང་གིས་ག་རེ་རེད་ཟེར་ན། རྗེས་དཔག་གིས་དཔེར་ན་དུ་ལྡན་ལ་ཡི་མེ་རྟོགས་ཚར་བའི་གི་རྗེས་སུ་རེད། ཨ་ནི་དྲན་པ་ཡོད་རེད་བ། ཨ་ནི་ཡུལ་མྱོང་བ་ཡིན་པ་དེ་མྱོང་བ་རྩ་བ་ཉིད་ནས་ཡོད་མ་རེད་ད་གང་ནས་སླེབས་སོང་ཨ་རྗེས་དཔག་གིས་མྱོང་ན་འགྲིག་གི་མ་རེད་ངོ་བོ་ཐ་དད་པའི་གི་མྱོང་བྱེད་བཀག་ཚར། མྱོང་ཟེར་དུས་སེམས་ཙམ་ཁོ་རང་དམིགས་བསལ་གྱི་ཞིག་གི་འོ་རོ་ངོ་བོ་དེ་ལ་མྱོང་གྲགས་ཡོང་གི་ཡོད་པ་དེ་ལ་བསམ་བློ་འཁོར་དགོས་ཡ། ད་ལྟ་མངོན་སུམ་གྱི་མྱོང་གྲགས་ཤེས་ཡོང་དུས་གང་ལྟར་ཏག་ཏག་འགྲིག་གི་ཡོད་རེད་རེད་བ། མ་གཏོགས་ད་རྗེས་དཔག་གིས་ཡུལ་མྱོང་གི་མ་རེད་ཟེར་ལབ་པ་ཡིན་ན་མྱོང་བ་ཡིན་པ་ད་དྲན་པ་ཡོད་པའི་ཡོད་པ་དང་ཡུལ་དྲན་པ་ཡོད་རེད་ཅེས་ཟེར། ད་ང་ཚོ་དོགས་པ་ཆེ་ཤོས་དེའོ་རེད། དཔེར་ན། དཔེ་གི་སྐབས་སུ་ད་ག་རང་རེད་བ། ཨ་ནི་དྲན་པ་ཡོད་ན་མྱོང་བ་ཡོད་པས་མ་ཁྱབ་པ་དེ་དྲན་འགྱུར་བྱི་བའི་དུག་བཞིན་ནོ། རེད་བ། དགུན་གྱི་དུས་སུ་དེའི་སྐབས་སུ་བྱི་བའི་ལུས་ལ་དུག་ཞུགས་པ་ཡིན་ན་རྗེས་སུ་དྲན་པ་གཅིག་གི་སྔ་མ། ཨ་ནི་རྨུགས་པ་མྱོང་ཀྱང་དུག་ཞུགས་པ་མ་མྱོང་ཟེར་གྱི་ཡོད་བ། ཡིན་པས་ཡིན་ནའི་དྲན་པ་དེ་བའོ་དེ་སོ་ཡ་མ་ལ་གཏོང་ཡ་དེ་རེད་ཀྱང། དེ་ནས་ད་ག་ས་དེ་ལ་ཡུལ་མྱོང་བ་ནི་སྔོ་འཛིན་ལྟ་བུའི་གཟུང་རྣམ་དང། ཡུལ་ཅན་མྱོང་བ་ནི་སྔོ་འཛིན་ལྟ་བུའི་གཟུང་རྣམ་དང། ད་ཡུལ་མྱོང་བ་ནི་སྔོ་འཛིན་ལྟ་བུའི་གཟུང་རྣམ་སྟེ་ཡུལ་ཅན་མྱོང་བ་ནི་སྔོ་འཛིན་མྱོང་ཞིང་འཛིན་པའི་ཀྱི་རྣམ་པ་ལྟ་བུའི་དོན་གྱི་གཙོ་བོ། ཤེས་པ་འདི་ལ་ཁ་ནང་དུ་ཕྱོགས་པའི་ཀྱི་ཆ་དང། ཨ་ནི་ཕྱིར་ཕྱོགས་པའི་ཀྱི་ཆ་གཉིས་ཡོད་ལ་སྔ་མ་ནི་འཛིན་པའི་ཀྱི་རྣམ་པ་རང་རིག་པའི་མངོན་སུམ་དུ་གྲགས་པ་དེ་ཉིད་ལ་གཙོ་བོ་དེ་ཉིད་སྒྲུབ་པར་བྱེད་པ་ཡིན་ནོ་གཞུང་འདི་ནས་བཤད་པའི་ཀྱི་རང་རིག་པོ་སོགས་ནི་འཁོར་བ་ཤ་སྟག་མནའ་གནས་དེས་རང་རིག་ཞལ་གྱིས་མི་བཞེས་པའི་ཀྱི། རང་རིག་ཞལ་གྱིས་མི་བཞེས་པའི་ཀྱི་མདའ་ཆེན་པོ་འབྱེད་བཞིན་ཀྱང་ལུགས་འདི་ཁོ་ནར་ཕྱོགས་སྔ་མར་ཀུན་ནས་དྲངས་པའི་མྱོང་བ་སྤོང་ནུས་ཀྱང་ཡུལ་དང་ཡུལ་ཅན་གྱི་མྱོང་བ་མི་འདྲ་བ། ཨ་ནི་སྤོང་མི་ནུས་པ་ཞིག་ཏུ་ཨོ་ད་ག་རང་རེད་བ། ད་ང་ཚོ་སྤྱིར་བཏང་རང་རིག་བཞག་སྟངས་དེ་ལ། ཡང་ཁོ་དཔེ་ཆ་ན་རང་མ་བཏང་བར་ཁྱེད་ནས་སེམས་ཙམ་པ་གཙོ་བོ་ག་འདྲས་ཅིག་བཞག་རེད་ཟེར་ན་ཁ་ཤས་ནི་དེ་འདྲས་ཡོད་རེད་དཔེར་ན། རང་རིག་འཛིན་རྣམ་དང་གཟུང་རྣམ་གཉིས།

རེད་བ། མིག་སྐྱེས་ཀྱི་ལག་ཁྱེར་གཙོ་བོ་བྱང་དུ་བཟུང་ན་ཇེ་ལེགས་དེ་ཡོང་གི་རེད་ལ་ཡ་ཁྱེད་དེ་ཡང་གོ་བ་ལེན་སྟངས་དེ་འདྲ་གཅིག་ཡོད་པའི་བཟོ་ལས་ཀྱི་ཡོད་རེད་བ། ཡ་ཡ། ད་ཐག་རེད་ད། ད། དེ་ཚོའི་གཙོ་བོ་ཐོག་དྲོངས་ཡས་གཙོ་བོ་ཐོག་རེད་བ། ཧོན། ད་དེ་ཡ། ད་དེ་ནས་མ་འགྲོ་དེ་ཨོ་དེ། ཕལ་ཆེར་ཡོང་དེ་ཡོང་གི་མ་རེད་དེ་ན་ཡ། དེ་ཅིག་ལྟ་བཞག་ན་ཡག་པོ་རེད་དཔེར་ན་མཛོད་མཛོད་སྐབས་སུ་ཡོང་སྲིད་རེད་སོགས་དེ། སྐད་ཅིག་མ་རྟོགས་སྟངས་ཅིག་འགྲོ་བ། སྐད་ཅིག་མ་རྟོགས་སྟངས་དེ་དཀའ་ལས་ཁག་པོ་འགྲོ་བ་རེད་བ། དེ་ནས་དུས་ཕྲ་བའི་སྐོར་དེ་ཡོང་དུས་གང་ལ། འདིའི་སྐབས་སུ། སུམ་བརྒྱ་ལྔ་བཅུ་ང་དྲུག་ལ་འདུག་སང་ལ་དུ་ནམ་དུས་ལབ་སྟེ་ཁོང་དེ་རེད་རེད་བ། དུས་ཕྲ་བའི་ཡང་མཐར་ཐུག་པ་གཅིག་གིས་གོ་ས་སྤོས་པའི་ཀྱི་ཡུན་ཚད་ལ་དངོས་པོའི་འགྱུར་བ་གཅིག་རྟོགས་སོང་ན་སྐད་ཅིག་མ་རྟོགས་ཀྱི་རེད་ལབ་ཡས་ཡོད་བ། དེ་ནས་ང་ཚོ་སྐྱེས་བུ་དར་མ་གཅིག་གིས་སེ་གོལ་གཅིག་བརྡབས་པའི་ཆ་དྲུག་ཅུ་རྩ་ལྔར་ཕྱེ་བའི་གི་ཆ་གཅིག་གི་ཡུན་ཚད་ཀྱི་དངོས་པོའི་འགྱུར་བ་རྟོགས་ན་དུས་སྐད་ཅིག་མ་ཕྲ་མོ་རྟོགས་རེད་ཟེར་ཡོད་བ་ད་གིན་ཁོང་དེ་དག་རང་སྟེ། རྡོ་རྗེ་འགྲེལ་ཚུལ་ཆུང་བའི་མཐར་ཐུག་དུས་ཀྱང་སྐད་ཅིག་བཟློས་ཟེར་གྱི་འདུག་ག་དེ། སུམ་བརྒྱ་ལྔ་བཅུ་ང་དྲུག་ལ་དེ་ཁོ་སྤྱིར་བཏང་བྱེད་དགོས་ཡོད་ཀྱི་རེད་བ། དེ་བྱས། ད་དེ་ཐ་མ་དེ་ལས་སོང། ཐ་མ་དེ་ག་བ་ལས་སོང་ཟེར་ན། ནི། ཤོག་གྲངས་སུམ་བརྒྱ་དྲུག་ཅུ་ཐམ་པ། ལས་ཡོད། འོན་ཏེ། དེ་རྣམས་རིགས་མཚུངས་པ་ཉིད་ལས་ནུས་པ་ངེས་པར་འགྱུར་བ་ཡིན་འདི་ལྟར་རྣམ་པར་རྟོག་པ་ནི་རིམ་གྱིས་འབྱུང་བར་ཡང་དག་རྟོགས་སོ། འོ་དེ་ལྟར། འདིའི་སྐབས་སུ། རྣམ་ཤེས་རིགས་མཚུངས་རྟོག་པ་རེད་འདུག

འོ་དེ་གཅིག་རེད་བཞག་ད་དེ་ནས་ཕལ་ཆེར་ཐ་མ་འདི་བྱ་བ་ཐ་མ་འདི་ད་ཐ་མ་འདི་དེ་མ་གཏོགས་ད་ཕལ་ཆེར་བྱ་བ་ལས་ཡ་ད་ཕལ་ཆེར་ཡོད་མ་རེད་ད་དེ་ཡོད་ལ་དེ་ནས་མ་གི་གཅིག་འདུག་ཨ། སུམ་བརྒྱ་བདུན་ཅུ་དོན་དྲུག་ལ་དེ་ག་རེ་བྲིས་ཡོད་ཟེར་ན་འདི་ནས་ཁྲུན་ཡིན་ན་དེ་ང་དེ་ངེས་པ་དོ་སྣང་བྱེད་བྱེད་བྱེད་བྱེད་སོང་དེ། ཏག་ཏག་ཅིག་བྱེད་ཆོག་མ་སོང། ཁྱོད་ཚོ་ཏག་ཏག་ཧ་གོ་བས་ན་ང་ཚོ་སྡུག་ཅིག་ཡིན་པ། དེ་ནས། ཚད་མ་རྣམ་འགྲེལ་ཞེས་པའི་ཚད་མ་བསྟན་དོན་ཡོད་པ། རྒྱུ་མཚན་གྲུབ་པ་དེ་ལེའུ་གསུམ་པ་ནས་གྲུབ་པ་ཡིན་པ། ད་ལེའུ་གསུམ་པའི་ཚིག་ག་བ་ནས་གྲུབ་པ་ཡིན་པ་ཡ་དེ་འདུག་སྲིད་སྟངས་འདི་ཞེ་དྲག་རག་གི་མི་འདུག་རེད། ཕལ་ཆེར་འདི་ནས་གྲུབ་མེད་འགྲོ་བསམ་བསམ་ཅིག་དོགས་པ་ཟ་ཡོད་ད་ལྟའི། སུམ་བརྒྱ་དང་བདུན་ཅུ་དོན། གཟུགས་སོགས་དང་ནི་སེམས་དེ་ལྟར་གཟུང་བའི་མཚན་ཉིད་དཔྱོད་པ་འདི་མ་དག་བློ་ཅན་ལ་ཡིན་གྱི་ཟེར་རོ་དུ་བ་རྣལ་འབྱོར་རྟོགས་པ་བསམ་མི་ཁྱབ་གསལ་བྱེད་དོ། འདི་ནི་འཕྲུལ་ཡིན་འགྲོ་དེ་ངོར་དང་རྒྱུད་གཞན་གྲུབ་པ་དེ་འཕྲུལ་གོ་གོ་རོ་རོ་བ་གར་སྐྱེ་གནས་སེམས་ལ་གཟུགས་ཤེས་པའི་བདག་ཉིད་དུ་ཁས་ལེན་ཡོང་དུས་གང་ལ་ད་ནི་རྒྱུད་ཐ་དད་པའི་གང་ཟག་སེམས་ལ་རྩ་བ་ཉིད་ནས་གཞག་ཐུབ་པ་མི་འགྲོ། གཞན་སེམས་ཤེས་པའི་མངོན་ཤེས་རང་རྒྱུད་ལ་སྐྱེས་ཡོང་དུས་གཞན་སེམས་ཤེས་པའི་མངོན་ཤེས་ཀྱིས་གཞན་གྱི་སེམས་མངོན་སུམ་དུ་ཤེས་འགྲོ་དགོས་ཏེ་ཤེས་འགྲོ་གི་ཡོད་པ་ཡིན་ན་ཁོ་གཉིས་བདག་ཉིད་ཀྱི་ངོ་བོ་གཅིག་པ་ཆགས་འགྲོ་ན་ནི་གཅིག་ཆགས་འགྲོ་གི་འདུག། དེ་འདྲ་ཆགས་སོང་བ་ཡིན་ན་ཁོ་གཉིས་རྒྱུད་ཐ་དད་གཞག་ཐུབ་ཀྱི་མི་འདུག་ལབ་དུས། དེ་ཡི་ལན་ལ་ད། ཁོ་རྒྱུད་གཞན་གྲུབ་པ་དེ་ལས་གོ་དགོས། ད་དེའི་རྩོད་པ། རྩོད་པ་དེ་ཡང་ད་ག་རང་རྒྱུད་གཞན་གྲུབ་པ་ཁོ་རང་ལ་ཡོད་ས་རེད། ཨ། གྲོངས་རྫོགས་སོང། ཨ་རེ། ཆུ་ཚོད་ཟིན་འགྲོ་འདུག་ད། དེ་མ་གཏོགས་མི་ཚེ་འགྲོ་ཐུབ་ཡ་ས་མི་འདུག་རེད་མང་པོ་འདུག་ཨ། ད་ཕེབས་ཐོན་ཡོང་ས་དེ་སི་དེ་སུ་དེ་སུའི་ནང་འདྲ་བོ་རེད་མ་ཤེས་ནས་དྲི་བ་བཏང་ར་བ། ཆ་ཚང། ཡང། ཁོ། ད་ང་ངས་མཐོང་རྒྱ་ཡ་ཆ་ཚང་ཡིན་དགོས་ངེས་པ་ཡོད་མ་རེད་དེ་རྒན་པ་ཡོད་ས་ཀྱི་ར་བ། དྲི་བ་དེ་ཚོ་ནི་ད། མཐའ་མཐའ་དེ་སོགས་མང་ཆེ་བ་ཡོངས་གྲགས་ཀྱི་དྲི་བ་ཡོང་ས་ལ་གཏོང་གི་འདུག་ཨ། ཡང་སྐོར་དེ། དེ་ཕྱོགས་གཅིག་ནས་མི་ཁོ་རང་བློ་ཐོག་མེད་པའི་དྲི་བ་ཡོད་རེད་ལ་ཕྱོགས་གཅིག་ནས་དྲི་བ་གཏོང་མཁན་དེ་ཡང་བསམ་བློ་བསྐོར་གྱི་རེད་པ། ད། ད་ཡིན་ད།